ཆེས་ཡིད་དུ་འོང་བར་བཞུགས་པ་མཛད། དེ་ལྟར་ཁོང་གི་ཞལ་རས་དང་སྐུ་གཟུགས་ནི་ཞི་བདེ་དང་བཏང་སྙོམས་ཀྱི་འོད་རླབས་ཤིག་འཕྲོ་བཞིན་ལགས་པས། སྤྱིར་ན་ལེགས་སྐྱེས་མས་གཞོན་ནུ་དོན་གྲུབ་ཆུ་ཚོད་བརྒྱ་ཕྲག་མང་པོའི་རིང་བྱང་ཆུབ་ཤིང་དྲུང་དུ་གཟི་བརྗིད་ལྡན་པའི་ངང་བཞུགས་པ་མཇལ་མྱོང་ཡོད་ནའང། ཉིན་དེར་ཁོང་གི་སྐུ་གཟུགས་ནི་སྔར་དང་མི་འདྲ་བའི་ཐུན་མིན་གྱི་ཁྱད་ཆོས་ཤིག་མངོན་ཡོང་བ་མཇལ། མོ་རང་གིས་གཞོན་ནུ་དོན་གྲུབ་ལ་མིག་གིས་ཕུར་ཚུགས་སུ་བལྟས་པས། མོའི་རྒྱུད་ཀྱི་སྡུག་བསྔལ་དང་སེམས་ཁྲལ་ཚང་མ་ཡལ་བར་གྱུར་ཅིང་སེམས་ཀྱི་སྤྲོ་སྣང་དེའང་དཔྱིད་རླུང་འཇམ་པོས་སྙིང་དབུས་ལ་རེག་པ་ལྟ་བུའི་སྤྲོ་སྣང་གསར་པ་ཞིག་སྦྱིན། དེ་བཞིན་མོ་རང་གིས་འཇིག་རྟེན་འདིའི་ཐོག་ན་རང་ཉིད་ལ་འདི་ལས་ལྷག་པའི། དགོས་མཁོ་མེད་ཅིང་གཞན་སྐྱེ་བོ་སུ་ཞིག་གིས་ཀྱང་སེམས་ཁྲལ་དང་ཡིད་ཀྱི་རེ་ཐག་ཆད་མི་དགོས་པར། འཇིག་རྟེན་གྱི་ཁམས་འདིར་གནས་པའི་བྱ་དངོས་མཐའ་དག་ནི་ཆེས་ཕུན་སུམ་ཚོགས་ཤིང་ཕན་ནུས་ལྡན་པའི་རང་བཞིན་ཅན་ཞིག་གོ་སྙམ་དུ་ཚོར། དེ་ནས། ལེགས་སྐྱེས་མས་གཞོན་ནུ་དོན་གྲུབ་ཀྱི་ཕྱོགས་སུ། གོམ་པ་འགའ་སྤོས་ནས་ཞལ་ཟས་སར་བཞག་སྟེ་མགོ་བོ་དུད་ནས་གུས་བཀུར་ཞུས་པ་ན་གཞོན་ནུ་དོན་གྲུབ་ཀྱི་སྐུ་ལུས་ནས་མངོན་འོང་བའི་ཞི་བདེ་ཐམས་ཅད་མོ་རང་ལ་ཐིམ་སོང་བ་ལྟ་བུའི་ཚོར་སྣང་ཞིག་ཀྱང་བྱུང། སྐབས་དེར་གཞོན་ནུ་དོན་གྲུབ་ཀྱིས་མོ་ལ་ཞལ་འཛུམ་ཙམ་མཛད་དེ་སྨྲས་པ། ཡ། ལེགས་སྐྱེས་མ། འདིར་ཤོག། འདིར་ཤོག་ལ་ང་དང་མཉམ་དུ་སྡོད། ཁྱེད་ཀྱིས་འདས་པའི་ཟླ་ངོ་མང་པོའི་རིང་ང་ལ་བཟའ་བཏུང་གི་བཟའ་བཏུང་གི་རིགས་ཁྱེར་འོང་བར་ངས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ། མདང་དགོང་མཚན་མོར་ངས་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་པས། དེ་རིང་ནི་ངའི་མི་ཚེའི་ཁྲོད་ཀྱི་ཆེས་བདེ་སྐྱིད་དང་སྤྲོ་སྣང་ལྡན་པའི་ཉི་མ་དེ་ཡིན། དེས་ན་ཁྱེད་ཀྱིས་ཀྱང་ངའི་སྤྲོ་སྣང་གི་བདེ་སྐྱིད་ལོངས་སུ་སྤྱོད་ཅིག། ད་ནི་རིང་པོར་མི་ཐོགས་པར་ངས་གང་ཞིག་མངོན་དུ་བྱས་པའི་ཆོས་ཚུལ་དེ། སྐྱེ་བོ་གཞན་ལ་སློབ་ཁྲིད་བྱེད་པར་འགྲོ་དགོས། ཞེས་གསུངས་པར། ལེགས་སྐྱེས་མ་ཧང་སངས་པའི་ངང་ཁོང་ལ་མིག་གིས་ཕུར་ཚུགས་སུ་ཅེར་ཏེ་ཞུས་པ། ཁྱོད་བྱོན་རྒྱུ་ཡིན་ནམ། དེའི་དོན་ཁྱེད་ཀྱིས་ང་ཚོ། འདིར་བསྐྱུར་ནས་བྱོན་རྒྱུ་ཡིན་གསུང་གི་ཡོད་དམ་ཞེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས། བརྩེ་བའི་འཛུམ་མདངས་དང་བཅས་སྨྲས་པ། འོ་རེད། ང་ངེས་པར་དུ་འགྲོ་དགོས་འོན་ཀྱང་ངས་ཕྲུ་གུ་ཁྱེད་ཚོ་འདིར་ག་ལ་སྲིད། འདོར་ག་ལ་སྲིད། ང་འདི་ནས་མ་སོང་གོང་ངས་གང་ཞིག་མངོན་དུ་བྱས་པའི་ཐར་ལམ་དེ་ཁྱེད་ཚོར་སྟོན་ཆོག་ཅེས་གསུངས། ལེགས་སྐྱེས་མས་དེ་ཙམ་གྱིས་དོན་མ་རྟོགས་པར་ཁོང་ལ་བཀའ་འདྲི་མང་དག་ཅིག་ཞུ་འདོད་ཡོད་པའི་མུར། གཞོན་ནུ་དོན་གྲུབ་ཀྱིས་སྨྲས་པ། ཁོ་བོས་གང་ཞིག་མངོན་དུ་བྱས་པའི་ལམ་དེ་ཁྱེད་ཚོར་སྟོན་ཕྱིར། ཉུང་མཐར་ཡང་ང་འདི་རུ་ཉིན་ཤས་བསྡད་དེ་དེའི་རྗེས་དེ་སྤྱད་ནས་ལམ་སྟོན་བྱེད་རྒྱུ་ཡིན། འོན་ཀྱང་ང་རང་ཁྱེད་ཅག་དང་གཏན་དུ་ཁ་བྲལ་ནས་འགྲོ་རྒྱུ་ཡིན་ཟེར་གྱི་མེད། ང་དུས་ནས་དུས་སུ་ཁྱེད་ཅག་ཕྲུ་གུ་ཚོར་ལྟ་བར་ཡོང་གི་ཡིན་ཞེས་གསུངས། དེ་ནས་ལེགས་སྐྱེས་མའི་སེམས་པ་ལྷོད་ལ་བབས་པས་སར་བསྡད་དེ་ངང་ངང་ལག་གི་ལོ་མའི་ཁ་ཕྱེས་ཁ་ཕྱེས་ནས་བཞེས་འབྲས་ཁོང་ལ་ཕུལ་བར་གཞོན་ནུ་དོན་གྲུབ་ཀྱིས་བཞེས་འབྲས་གསོལ་བཞིན་པའི་སྐབས། མོ་རང་ཡང་ཁུ་སིམ་མེར་ཁོང་གི་འཁྲིས་སུ་བསྡད་ནས་ཁོང་གིས་འབྲས་ཀྱི་རྡོག་པོ་དུམ་བུ་དུམ་བུར་བཅད་དེ། དུམ་གྲོ་རྣམས་ཏིལ་མར་གྱིས་བཟོས་པའི་བྲོ་རྫས་སུ། བསུ་བ་སོགས་ལ་ཞིབ་ལྟ་བྱེད་བཞིན་སེམས་ལ་བརྗོད་མི་ཤེས་པའི་དགའ་སྤྲོ་སྐྱེས། ཁོང་གིས་གུང་ཚིགས་བཞེས་གྲུབ་རྗེས་ལེགས་སྐྱེས་མར་སྨྲས་པ། ད་ཁྱེད་ཕྱིར་རང་ཁྱིམ་དུ་ལོག་ཅིག། དེ་རིང་ཉིན་རྒྱབ་ངས་ནགས་ཁྲོད་འདིར་ཁྱེད་ཅག་ཕྲུ་གུ་ཚོ་ཐུག་འཕྲད་བྱེད་རྒྱུ་ཡིན་ཞེས་གསུངས། ཉིན་རྒྱབ་དེར་ཁྱེའུ་བཀྲ་ཤིས་ཀྱི་གཅུང་པོ་གཅུང་མོ་རྣམས་ཀྱིས་མཚོན་ཕྲུ་གུ་མང་དག་ཅིག་དེར་འབྱོར། ཕྲུ་གུ་རྣམས་ཀྱི་ལུས་པོ་བཀྲུས་ཤིང་གྱོན་ཆས་གཙང་མ་རེ་གྱོན་འདུག་པར་མ་ཟད་དེར་ཡོད་བུ་མོ་རྣམས་ཀྱིས་ཡིད་དུ་འོང་བའི་ས་རེ་མདོག་ལེགས་རེའང་གོན་འདུག་ལེགས་སྐྱེས་མའི་ས་རེའི་ཚོན་མདོག་ནི་བ་སོའི་མདོག་ལྟར་དཀར་ཞིང། དགའ་སྟོབས་མའི་ས་རེ་ཡི་མདོག་ནི། ངང་ལག་གི་ལོ་མ་ཇི་བཞིན་ལྗང། བི་མའི་ས་རེའི་ཚོན་མདོག་ནི་ཚོན་མདོག་ནི་ཟིང་སྐྱ་ཞིག་སྟེ་མདོར་ན་ཕྲུ་གུ་རྣམས་ནི་ཚོན་མདོག་རྣམ་པར་བཀྲ་བའི་མེ་ཏོག་བཞད་པ་ཇི་བཞིན་ཆེས་ཡིད་དུ་འོང་བ་ཞིག་གོ། དེ་ལྟར་ཁོང་ཚོས་བྱང་ཆུབ་ཤིང་དྲུང་དུ་གཞོན་ནུ་དོན་གྲུབ་བསྐོར་ནས་སར་བསྡད། ལེགས་སྐྱེས་མས་དམིགས་བསལ་བསྙེན་བཀུར་གྱི་ཆེད། ཤིང་ཏོག། བེ་ཏའི་འབྲས་བུ། སླེ་བོ་གང་དང། རྡོ་ཀ་ར་མང་དག་ཅིག། ཁྱེར་ཡོད་པས་ཕྲུ་གུ་ཚོས། རོ་བཅུད་ལྡན་པའི་བེ་ཏའི་འབྲས་བུའི་ནང་སྙིང་ཕྱིར་བྲུས་ཏེ་ཞིམ་མངར་ལྡན་པའི་རྡོ་ཀ་རར་སྦགས་ནས་ཟོས། དགའ་སྟོབས་མ་དང་སུ་བ་གཉིས། སུ་བ་ཤུ་གཉིས་ཀྱིས། ཚ་ལུ་མ། སླེ་བོ་གང་རེ་ཁྱེར་ཡོད། གཞོན་ནུ་དོན་གྲུབ་ཧ་ཅང་ཐུགས་མཉེས་ཏེ་ཕྲུ་གུ་རྣམས་དང་ལྷན་ཅིག་སར་བཞུགས། དེ་ནས་རུ་བག་གིས་ངང་ལག་གི་ལོ་མའི་སྟེང་དུ་བེ་ཏའི་འབྲས་བུ་དུམ་བུ་ཞིག་དང་རྡོ་ཀ་ར་རྡོག་པོ་གཅིག་བཞག་སྟེ། དོན་གྲུབ་ལ་ཕུལ་ཞིང། དགའ་སྟོབས་མས་ཚ་ལུ་མ་ཞིག་ཕུལ་བར། གཞོན་ནུ་དོན་གྲུབ་ཀྱིས་དེ་དག་དགྱེས་བརྩེའི་ངང་ཡར་བླངས་ཏེ་ཕྲུ་གུ་ཚོ་དང་ལྷན་དུ་བཞེས། ཁོང་ཚོས་གུང་ཚིགས་ལ་ལོངས་སུ་སྤྱོད་བཞིན་པའི་སྐབས་ལེགས་སྐྱེས་མས་ཕྲུ་གུ་ཚོར་འདི་ལྟར་ཁྱབ་བསྒྲགས་བྱས། བརྩེ་བའི་གྲོགས་མཆེད་ཚོ། ང་ཚོའི་སློབ་དཔོན་གྱིས་མདང་དགོང་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་ཟིན་པས། ཁོང་ལ་མཚོན་ན་དེ་རིང་གི་ཉིན་མོ་དེ་ནི་ཁོང་གི་སྐུ་ཚེའི་ཁྲོད་ཀྱི་ཆེས་སྤྲོ་སྣང་ལྡན་པའི་ཉིན་མོ་དེ་རེད་མ་ཟད་ང་ལ་མཚོན་ནའང། དེ་རིང་གི་ཉིན་མོ་དེ་ནི་ཆེས་གལ་འགངས་ཆེ་བའི་ཉིན་མོ་ཞིག་ཡིན། ཡ། གྲོགས་པོ་ཚོ། དེ་ན་ང་ཚོས་དེ་རིང་གི་ཉིན་མོ་འདི་ང་རང་ཚོ་ཚང་མར་དགའ་སྤྲོ་སྟེར་བའི་ཉིན་མོ་ཞིག་ཏུ་ངོས་འཛིན་ཞུས་ཏེ་ང་ཚོའི་སློབ་དཔོན་གྱིས་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་པའི་དགའ་སྟོན་རྟེན་འབྲེལ་གྱི་མཛད་སྒོ་ཞིག་སྲུང་བརྩི་ཞུ། བཀུར་འོས་སློབ་དཔོན་ལགས། ཁྱེད་ཀྱིས་རྨད་དུ་བྱུང་བའི་ལམ་བཟང་མངོན་དུ་བྱས་ཟིན་པས་ད་ནས་བཟུང་ཁྱེད་ངེད་ཅག་དང་ལྷན་གཏན་བཞུགས་གནང་མི་ཐུབ་པ་ང་ཚོས་ཤེས་ཀྱི་ཡོད། དེས་ན་ཐུགས་རྗེས་གཟིགས། ཁྱེད་ཀྱིས་ངེད་ཅག་ཕྲུ་གུ་ཚོས་རྟོགས་ཐུབ་པའི་གདམས་ངག་ཅིག་ཅི་བྱས་ཀྱང་གནང་བར་ཞུ། ཞེས་ཞུས་སོ། ལེགས་སྐྱེས་མས་དགེ་སྦྱོང་གོའུ་ཏ་མར་རང་ཉིད་ཀྱི་གུས་ཞབས་མཚོན་ཕྱིར་ལག་གཉིས་ཐལ་མོ་སྦྱར་ཏེ་མགོ་བོ་དུད་པར་དགའ་སྟོབས་མས་གཙོས། ཕྲུ་གུ་གཞན་རྣམས་ཀྱིས་ཀྱང་ལྷག་བསམ་རྣམ་དག་གིས་ལག་གཉིས་ཐལ་མོ་སྦྱར་ཏེ་མགོ་བོ་དུད་ནས་གུས་བཏུད་ཞུས། དེ་ནས་གཞོན་ནུ་དོན་གྲུབ་ཀྱིས་དགའ་སྤྲོའི་རྣམ་པ་དང་བཅས་ཕྲུ་གུ་ཚོར་སར་སྡོད་ཅེས་པའི་ཕྱག་བརྡ་གནང་སྟེ་སྨྲས་པ། ཁྱེད་ཅག་སྤྱང་གྲུང་འཛོམས་པའི་ཕྲུ་གུ་ཤ་སྟག་ཡིན་སྟབས་ངས་གང་ཞིག་བཤད་རྒྱུའི་ལམ་སྟོན་ཁག་ཁྱེད་ཅག་གིས་རྟོགས་ཐུབ་པ་དང་ཉམས་ལེན་ཡང་བྱེད་ཐུབ་པའི་ཡིད་ཆེས་ཡོད། སྤྱིར་ན་ངས་མངོན་དུ་བྱས་པའི་བླ་ན་མེད་པའི་ཡེ་ཤེས་ནི་ཆེས་ཟབ་ཅིང་ཕྲ་བ་ཞིག་ཡིན་ནའང་མི་སུ་ཡིན་ཡང་སེམས་གཏིང་ནས་ལམ་དེར་འདུན་སེམས་ཀྱིས་འབད་འབུངས་བྱས་ན་དེའི་གོ་དོན་རྟོགས་ཐུབ་ཅིང་རྗེས་སུའང་འབྲང་བར་ངེས། ཁྱེད་ཅག་ཕྲུ་གུ་ཚོའི་ཁྲོད་ན་ཚ་ལུ་མའི་པགས་པ་བཤུས་ཏེ་ཟ་སྐབས། དྲན་ཤེས་ཀྱིས་ཟིན་པར་བྱས་ཏེ་ཟ་བའི་རིགས་གཅིག་དང་དྲན་ཤེས་ཀྱིས་མ་ཟིན་པར་ཟ་བའི་རིགས་གཅིག་བཅས་རིགས་གཉིས་ཡོད། འོ་ན་དྲན་ཤེས་ཀྱིས་ཟིན་པའི་སྒོ་ནས་ཚ་ལུ་མ། ཟ་ཟེར་བའི་གོ་དོན་གང་རེད་ཅེ་ན། དེའི་དོན་ནི། ཁྱེད་ཅག་གིས་ཚ་ལུ་མ་ཟ་སྐབས་སོ་སོས་ཚ་ལུ་མ་ཟ་བཞིན་ཡོད་པ་ཧ་གོ་བ་དང་ཚ་ལུ་མའི་ཡིད་འོང། ཡིད་འོང། ག་རེ། བསུང། ཡིད་འོང་བསུང། ཞིམ་གྱི། ཡིད་འོང་བསུང། ཞིམ་གྱི་དྲི་ངད་དང་ཞིམ་མངར་རོ་བཅུད་ཀྱི་བྲོ་བ་སོགས་ཆ་ཚང་མྱོང་ཐུབ་པ་དེ་བཞིན་ཁྱེད་ཚོས་ཚ་ལུ་མའི་པགས་པ་བཤུ་བའི་སྐབས་སུའང་སོ་སོས་ཚ་ལུ་མའི་པགས་པ་བཤུ་བཞིན་ཡོད་པ་ཧ་གོ། མ་ཟད་ཚ་ལུ་མའི་ཟེའུ་འབྲུ་རེ་རེ་ནས་ཕྱིར་བཏོན་ཏེ

མི་ཞིག་གིས་ཚ་ལུ་མ་འདིའི་དངོས་ཡོད་ཀྱི་བྲོ་བ་མྱོང་ཐུབ་ཀྱི་ཡོད་ཚེ་ཚ་ལུ་མ་ཟ་མཁན་གྱི་མི་དེའང་གཡོ་ཟོལ་མེད་པར་དྲན་པ་ལ་གནས་ཐུབ་ཀྱི་ཡོད་པའི་རྟགས་ཡིན། ད་ལྟ་ངས་བཤད་པ་དེ་ནི་དྲན་ཤེས་ཀྱིས་ཟིན་པའི་སྒོ་ནས་ཚ་ལུ་མ་ཟ་སྟངས་དེ་རེད། ཡ། གཅེས་ཕྲུག་ཚོ། འོ་ན་དྲན་ཤེས་ཀྱིས་མ་ཟིན་པར་ཚ་ལུ་མ་ཟ་ཟེར་བའི་གོ་དོན་ཅི་རེད་ཅེ་ན། དེའི་དོན་འདི་ལྟ་སྟེ་ཁྱེད་ཚོས་ཚ་ལུ་མ་ཟ་སྐབས་སོ་སོས་ཚ་ལུ་མ་ཟ་བཞིན་ཡོད་པ་ཧ་མི་གོ་བ་དང། དེ་མ་གོ་བར་བརྟེན་ཚ་ལུ་མའི་ཡིད་འོང་བསུང་ཞིམ་གྱི་དྲི་ངད་དང། ཞིམ་མངར་རོ་བཅུད་ཀྱི་བྲོ་བ་སོགས་ཆ་ཚང་བ་ཞིག་མྱོང་མི་ཐུབ། དེ་བཞིན། ཁྱེད་ཚོས་ཚ་ལུ་མའི་པགས་པ་བཤུ་བའི་སྐབས་སུའང་སོ་སོས་ཚ་ལུ་མའི་པགས་པ་བཤུ་བཞིན་ཡོད་པའི་གནས་ཚུལ་དེ་ཧ་མི་གོ་བ་དང། ཚ་ལུ་མའི་ཟེའུ་འབྲུ་རེ་རེ་ནས་ཕྱིར་བཏོན་ཏེ་རང་ཉིད་ཀྱི་ཁར་འཇུག་སྐབས། སོ་སོས་ཚ་ལུ་མའི་ཟེའུ་འབྲུ་རྣམས་རེ་རེ་ནས་ཕྱིར་བཏོན་ཏེ་རང་ཉིད་ཀྱི་ཁར་འཇུག་བཞིན་ཡོད་པ་སོགས་ཀྱི་གནས་ཚུལ་ཚང་མ་ཧ་མི་གོ། དེ་དང་དེ་བཞིན་ཁྱེད་ཚོས་ཚ་ལུ་མའི་དྲི་ཚོར་བ་དང་རོ་མྱོང་བཞིན་པའི་སྐབས་དེར། ཡང་སོ་སོས་ཚ་ལུ་མའི་དྲི་ཚོར་དྲི་ཚོར་བཞིན་པ་དང་རོ་མྱོང་བཞིན་པའི་གནས་ཚུལ་དེ་ཡང་ཧ་མི་གོ། དེས་ན་དེ་ལྟ་བུའི་དྲན་ཤེས་ཀྱིས་མ་ཟིན་པའི་སྒོ་ནས་ཚ་ལུ་མ་ཟོས་པ་ན། ཟ་མཁན་དེས་ཚ་ལུ་མ་དེའི་ངོ་མཚར་དང་རྩ་ཆེའི་རིན་ཐང་སོགས་མཐོང་མི་ཐུབ་པས་དེ་ལ། བརྩི་མཐོང་དང་ཡིད་སྨོན་བྱེད་མི་ཐུབ། གལ་ཏེ་ཁྱེད་ཅག་གིས་ཚ་ལུ་མ་ཟ་བའི་སྐབས་སོ་སོས་ཚ་ལུ་མ་ཟ་བཞིན་པའི་གནས་ཚུལ་དེའང་ཧ་གོ་གི་མེད་ན། ཚ་ལུ་མའི་དངོས་ཡོད་ཀྱི་བྲོ་བ་མྱོང་ཐུབ་ཀྱི་མེད་པའི་རྟགས་ཡིན། གལ་ཏེ་ཚ་ལུ་མ་དེའི་དངོས་ཡོད་ཀྱི་བྲོ་བ་མྱོང་ཐུབ་ཀྱི་མེད་ན་ཚ་ལུ་མ་ཟ་མཁན་གྱི་མི་དེའང་དྲན་པ་ལ་གནས་ཐུབ་མེད་པའི་རྟགས་ཡིན། འདི་ནི་དྲན་ཤེས་ཀྱིས་མ་ཟིན་པར་ཚ་ལུ་མ་ཟ་སྟངས་དེ་རེད། ཡ། གཅེས་ཕྲུག་ཚོ། དེ་ན་དྲན་པ་བསྟེན་ཏེ་ཚ་ལུ་མ་ཟ་སྟངས་ནི་ཚ་ལུ་མ་ཟ་བའི་སྐབས་དོ་སྣང་དང་བཅས་ཚ་ལུ་མར་དངོས་སུ་རེག་ཐུབ་པ་བྱེད་དགོས་པས་ཁྱེད་ཅག་གི་བསམ་བློ་དེ་ཁ་སང་ངམ་ཡང་ན་སང་ཉིན་སོགས་ཀྱི་རྟོག་པའི་རྗེས་སུ་མི་འགྲོ་བར། ཕྱོགས་ཡོངས་ནས་ད་ལྟའི་སྐད་ཅིག་འདི་ལ་གནས་ཐུབ་དགོས། ཚ་ལུ་མའང་ད་ལྟའི་སྐད་ཅིག་ལ་དངོས་འབྲེལ་དུ་གནས་ཡོད་པས། དྲན་ཤེས་བསྟེན་པ་ཞེས་པའི་གོ་དོན་ནི་རང་ཉིད་ཀྱི་ལུས་སེམས་གཉིས་ཀ་ད་ལྟའི་སྐབས་འདི་དང་གནས་འདི་ལ་གནས་ཐུབ་དགོས་པ་དེ་ཡིན། དྲན་ཤེས་ཀྱིས་ཟིན་པའི་སྒོ་ནས་ཉམས་ལེན་བྱས་པའི་སྐྱེ་བོ་དེས་ཚ་ལུ་མའི་ནང་ནས་གནས་ཚུལ་མང་དག་ཅིག་མཐོང་ཐུབ་ཀྱི་ཡོད་ནའང། དྲན་ཤེས་མི་བསྟེན་མཁན་དེས་གནས་ཚུལ་དེ་དག་མཐོང་མི་ཐུབ། དེ་ལྟར་ཤེས་རྟོགས་དང་དོ་སྣང་ཡོད་པའི་སྐྱེ་བོ་དེས་ཚ་ལུ་མ་འདིའི་ངོས་ནས་ཚ་ལུ་མའི་སྡོང་པོ་རྟོགས་ཐུབ་ལ། དཔྱིད་དུས་སུ་ཚ་ལུ་མའི་མེ་ཏོག་བཞད་པ་དང་ཉི་མའི་འོད་སྣང་དང། སྦྲང་ཆར་གྱི་ཟེགས་མ་སོགས་ལ་བརྟེན་ནས་ཚ་ལུ་མ་གསོ་སྐྱོང་བྱེད་པ་སོགས་ཀྱི་བརྒྱུད་རིམ་དག་ཀྱང་རྟོགས་ཐུབ། གང་ལྟར་གཏིང་ཟབ་ཀྱི་སྒོ་ནས་འཚོལ་ཞིབ་བྱས་ཚེ་ཚ་ལུ་མ་འདི་ནི་རྒྱུ་རྐྱེན་སྟོང་ཕྲག་མང་པོར་བརྟེན་ནས་བྱུང་བ་ཞིག་ཡིན་པ་མཐོང་ཐུབ། ཚ་ལུ་མ་འདི་ལ་ཞིབ་ཏུ་བལྟས་ཏེ་དྲན་ཤེས་ཀྱིས་ཟིན་པའི་སྒོ་ནས་ཉམས་བཞེས་གནང་ན། དངོས་པོ་ཐམས་ཅད་གཅིག་ལ་གཅིག་བརྟེན་པ་སྟེ་རྟེན་ཅིང་འབྲེལ་བར་འབྱུང་བའི་གནས་ལུགས་སོགས་མདོར་ན་འཇིག་རྟེན་ཁམས་འདིའི་ངོ་མཚར་ཡོད་དོ་ཅོག་མཐོང་ཐུབ། གཅེས་ཕྲུག་ཚོ། ང་ཚོའི་ཉིན་རེའི་འཚོ་བ་ནི་ཚ་ལུ་མ་འདི་དང་མཚུངས་པ་སྟེ་ཚ་ལུ་མ་འདི་ཟེའུ་འབྲུའི་དུམ་བུ་དུ་མ་ལས་གྲུབ་པ་ཇི་བཞིན་ཉིན་ཞག་དེའང་ཆུ་ཚོད་ཉི་ཤུ་རྩ་བཞིའི་བདག་ཉིད་དུ་གྲུབ་པས་དཔེར་ན་ཆུ་ཚོད་གཅིག་གི་དུས་ཡུན་ནི་ཚ་ལུ་མའི་ཟེའུ་འབྲུའི་དུམ་བུ་གཅིག་དང་འདྲ་ཞིང། ཉིན་གཅིག་གི་ཆུ་ཚོད་ཉི་ཤུ་རྩ་བཞིའི་རིང་འཚོ་ཞིང་གནས་པ་འདི་ནི་ཚ་ལུ་མའི་ནང་གི་ཟེའུ་འབྲུ་ཡོངས་རྫོགས་ཟོས་པ་དང་གཅིག་མཚུངས་ཡིན། ངས་གང་ཞིག་རྙེད་པའི་ལམ་དེ་ནི་ཉི་མ་རེ་རེ་བཞིན་ཆུ་ཚོད་རེ་རེ་ནས་དུས་ནམ་ཡིན་ཡང་ད་ལྟའི་སྐད་ཅིག་ལ་གནས་བཞིན་པའི་སོ་སོའི་ལུས་དང་སེམས་ལ་དམིགས་པའི་དྲན་ཤེས་བསྟེན་རྒྱུ་དེ་རེད། དྲན་ཤེས་ཀྱི་ལྡོག་ཕྱོགས་ནི་བརྗེད་ངས་ཡིན་པས་གལ་ཏེ་ང་ཚོ་བརྗེད་ངས་ཀྱི་གཞན་དབང་དུ་ཤོར་ན། ང་ཚོས་རང་ཉིད་གསོན་པོར་གནས་ཡོད་པ་དེའང་ཤེས་མི་ཐུབ་ལ་སོ་སོའི་མི་ཚེའི་གནས་སྟངས་དེའང་ཆ་ཚང་བ་ཞིག་ཉམས་སུ་མྱོང་མི་ཐུབ། རྒྱུ་མཚན་ནི་འདི་འདྲའི་སྐབས་སུ། ང་རང་ཚོའི་སེམས་དེ་ཉིད་དུས་སྐབས་འདི་དང་གནས་འདི་ལ་བསྡད་མེད་པའི་རྐྱེན་གྱིས་རེད། ཅེས་གསུངས་སོ། དེ་ནས་གོའུ་ཏ་མས་ལེགས་སྐྱེས་མར་གཟིགས་ཏེ་མོའི་མིང་ནས་བོས་པར། ལེགས་སྐྱེས་མས། ལགས། སློབ་དཔོན་ལགས། ཞེས་ཞུས་ཏེ་མོའི་ལག་ཟུང། ཐལ་མོ་སྦྱར་བར་ཁོང་ཁོང་གིས་སྨྲས་པ། ཁྱེད་ཀྱིས་བལྟས་ན་དྲན་ཤེས་བསྟེན་མཁན་གྱི་མི་ཞིག་ཡིན་ཚེ། ཁོས་ནོར་འཁྲུལ་མང་བ་ཤོར་གྱི་རེད་དམ་ཡང་ན་ཉུང་ངུ་ཞིག་ལས་ཤོར་གྱི་མ་རེད། ཅེས་བཀའ་འདྲི་གནང་བར་ལེགས་སྐྱེས་མས། བཀུར་འོས་སློབ་དཔོན་ལགས། དྲན་ཤེས་བསྟེན་མཁན་གྱི་མི་ཞིག་ཡིན་ཚེ་ཁོས་ནོར་འཁྲུལ་ཉུང་ངུ་ཞིག་ལས་ཤོར་གྱི་མ་རེད། ངའི་ཨ་མ་ལགས་ཀྱིས་ནམ་རྒྱུན་ང་ལ་གསུངས་དོན། བུ་མོ་ཞིག་ལ་མཚོན་ན་རང་གཞན་ཐམས་ཅད་སྡུག་ལ་སྦྱོར་བར་བྱེད་པའི་དོགས་པ། རྒྱུ་རྐྱེན་དོགས་པ་རྣམ་རྟོག་དང། ཚིག་ངན། ལུས་ཀྱི་རྣམ་འགྱུར་ངན་པ་སོགས་འགོག་པའི་ཕྱིར། ཐ་ན་གོམ་པ་སྤོ་སྟངས་དང་ཡར་ལངས་སྟངས། སྐད་ཆ་ཤོད་སྟངས་གད་མོ་དགོད་སྟངས། ལས་ཀ་བྱེད་སྟངས་སོགས་ཐམས་ཅད་ལ་དོ་སྣང་བག་ཟོན་བྱེད་དགོས་ཞེས་གསུངས་བྱུང་ཞེས་ཞུས་པར། དགེ་སྦྱོང་གོའུ་ཏ་མས་དེ་ག་རང་རེད། དྲན་པ་བསྟེན་མཁན་གྱི་སྐྱེ་བོ་དེས་སོ་སོས་གང་ལ་བསམ་བློ་གཏོང་གི་ཡོད་པ་དང་གང་ཞིག་བཤད་ཀྱི་ཡོད་པ། ཅི་ཞིག་སྒྲུབ་ཀྱི་ཡོད་པ་སོགས་ཤེས་ཀྱི་ཡོད་སྟབས། དེ་ལྟ་བུའི་སྐྱེ་བོ་དེས་རང་གཞན། ཐམས་ཅད་སྡུག་ལ་སྦྱོར་བར་བྱེད་པའི་དོགས་པ་རྣམ་རྟོག་དང། ཚིག་ངན། དེ་བཞིན་ལུས་ཀྱི་རྣམ་འགྱུར་ངན་པ་སོགས་འགོག་ཐུབ། ཡང་བྱིས་ཕྲུག་ཚོ། གོ་རྟོགས་ཡོད་པའི་སྒོ་ནས་དྲན་པ་བསྟེན་ཞེས་པའི་དོན་ནི་སེམས་མ་ཡེངས་པར་ད་ལྟའི་སྐད་ཅིག་འདིར་འཛིན་ཐུབ་པ་ལ་ཟེར་ཞིང། དེ་ལྟར་བྱུང་ན་དེ་ལྟ་བུའི་མི་དེས་སོ་སོ་རང་ཉིད་ཀྱི་སེམས་སུ་ཅི་ཞིག་དྲན་གྱི་ཡོད་མེད་དང་སོ་སོའི་མཐའ་འཁོར་དུ་ཅི་ཞིག་བྱུང་མིན་སོགས་ཧ་གོ་ཐུབ་སྟབས། དེ་ནི་སོ་སོའི་མི་ཚེ་དང་དངོས་སུ་འབྲེལ་བ་ཡོད་པའི་གནད་དོན་ཞིག་ཡིན། གལ་ཏེ་སྐྱེ་བོ་ཞིག་མུ་མཐུད་དེ་ལྟ་བུའི་གོ་རྟོགས་ངང་དུ་གནས་ཐུབ་ཚེ་ཁོས་རང་ཉིད་དང་རང་ཉིད་ཀྱི་མཐའ་འཁོར་ཐམས་ཅད་གཏིང་ཟབ་ཀྱིས་རྒྱུས་ལོན་བྱེད་ཐུབ་པ་དང། དེ་ལྟར་རྒྱུས་ལོན་བྱས་པའི་གོ་རྟོགས་དེས་སྐྱེ་བོ་དེར་བྱམས་བརྩེ་དང་བཟོད་བསྲན་སོགས་སྐྱེ་ཐུབ། ནམ་ཞིག་སྐྱེ་བོ་ཚང་མས་ནང་ཕན་ཚུན་རྒྱུས་ལོན་ཞིང། ངེས་པ་རྙེད་པ་ན་དེ་དུས་ཕན་ཚུན་གཅིག་གིས་གཅིག་ལ་ངོས་ལེན་དང་བྱམས་བརྩེ་གནང་ཡོང་བས་འཛམ་གླིང་འདིའི་དཀའ་སྡུག་མང་དག་ཅིག་རང་བཞིན་གྱིས་འགག་ཐུབ། ཡ་བཀྲ་ཤིས། ཁྱོད་ལ་དེའི་སྐོར་ནས་བསམ་ཚུལ་ཅི་ཞིག་ཡོད། གལ་ཏེ་མི་རྣམས་ལ་གོ་རྟོགས་མེད་ན་ཁོ་ཚོར་བྱམས་བརྩེ་རྣམས་བྱམས་བརྩེ་རྣལ་མ་ཞིག་སྐྱེ་ཐུབ་ཀྱི་རེད་དམ། ཞེས་བཀའ་འདྲི་གནང་བར། ཁྱེའུ་བཀྲ་ཤིས་ཀྱིས་ཞུས་པ། བཀུར་འོས་སློབ་དཔོན་ལགས། གོ་རྟོགས་མེད་པར་བྱམས་བརྩེ་ཡོང་རྒྱུ་ནི་ཧ་ཅང་དཀའ་མོ་རེད། དེ་སྔོན་ངའི་སྲིང་མོ་བི་མ་ལ་བྱུང་བའི་གནས་ཚུལ་ཞིག་དྲན་སོང། མཚན་མོ་ཞིག་ལ་བི་མ་མཚན་གང་ངུས་པར་བརྟེན་བ་ལ་ཡིས་བཟོད་བསྲན་མ་ཐུབ་པར་མོ་ལ་ཐལ་ལྕག་གིས་གཞུས་པར། བི་མ་ངུ་ཤུགས་ཆེ་རུ་ཕྱིན་སོང། དེ་ནས་ངས་བི་མ་ང་རང་གི་པང་དུ་བླངས་པར། མོའི་ཐོད་པ་ནས་ཚ་བ་འབར་བ་ཚོར་སོང་བས་མོ་ལ་ཚ་ནད་ཕོག་ཡོད་པ་ད་གཟོད་ཤེས། དེ་ནས་ངས་བ་ལ་ལ་ཁྱེད་ཀྱི་ལག་པ་བི་མའི་ཐོད་པར་ཞོག་དང་ཞེས་བཤད་པས་བ་ལ་ཡིས་བི་མ་ངུ་དགོས་པའི་རྒྱུ་རྐྱེན་ཧ་གོ་བ་ན་མོའི་མིག་ཟུང་དེའང་ཞི་འཇམ་དུ་གྱུར་ཏེ་བི་མ་མོ་རང་གི་དཔུང་ཁུག་ནས་དཔུང་ཁུག་ཏུ་བླངས་ནས་བརྩེ་བའི་ངང་སྙན་འཇེབས་ཀྱི་གཞས་བཏང་སོང་བར། བི་མ་ཚ་བ་འབར་བཞིན་ཡོད་ནའང་མོས་ངུ་མཚམས་བཞག་སོང། བཀུར་འོས་སློབ་དཔོན་ལགས་ངས་བལྟས་ན་འདི་ནི་བ་ལ་ཡིས་བི་མ་ངུ་དགོས་པའི་རྐྱེན་ཧ་གོ་བ་ལས་ཧ་གོ་བ་ལས་བྱུང་བ་ཡིན་པས་གོ་རྟོགས་མེད་ན་བྱམས་བརྩེ་ཡོང་མི་སྲིད་པ་ཞིག་ཏུ་མཐོང། ཞེས་ཞུས་སོ། དེ་ནས་གཽ་ཏ་མས་སྨྲས་པ། ཡ་ཡ་བཀྲ་ཤིས། དེ་ག་རང་རེད། བྱམས་པ་དང་བརྩེ་བ་ནི་གོ་རྟོགས་ཁོ་ན་ལ་བརྟེན་ནས་བྱུང་བ་ཞིག་དང་ཕན་ཚུན་གཅིག་གིས་གཅིག་ལ་གཅིག་གིས་གཅིག་དང་ལེན་བྱེད་པ་དེ་ནི་བྱམས་བརྩེ་ཁོ་ནར་བརྟེན་ནས་བྱུང་བ་ཞིག་ཡིན། གཅེས་ཕྲུག་ཚོ་དེས་ན་ཁྱེད་ཅག་གིས་སྦྱང་བརྩོན་བྱས་ཚེ་སོ་སོའི་གོ་རྟོགས་གཏིང་ཇེ་ཟབ་ཏུ་འགྲོ་ཐུབ། དེ་ལྟར་ཕྱིན་པ་ན་ཁྱེད་ཅག་གིས་རང་དང་གཞན་གྱིས་གཙོས་ཆོས་ཐམས་ཅད་ལ་ངེས་པ་གཏིང་ཟབ་རྙེད་ཐུབ་ཅིང། དེ་ལ་བརྟེན་ནས་ཁྱེད་ཅག་གི་རྒྱུད་ལ་བྱམས་བརྩེ་འཁྲུངས་ཐུབ། འདི་ནི་ངས་མངོན་དུ་བྱས་པའི་ཆེས་ངོ་མཚར་ཅན་གྱི་ལམ་དེ་རེད། ཅེས་གསུངས་སོ། དེ་ནས་ཁྱེའུ་བཀྲ་ཤིས་ཀྱིས་ལག་གཉིས་ཐལ་མོ་སྦྱར་ཏེ། ཞུས་པ། བཀུར་འོས་སློབ་དཔོན་ལགས། ང་ཚོས་ལམ་འདི་ལ་བྱང་ཆུབ་ཀྱི་ལམ་ཞེས་བཏགས་ན་འགྲིག་གམ། ཞེས་ཞུས་པར། གཞོན་ནུ་དོན་གྲུབ་ཀྱིས། གཞོན་ནུ་དོན་གྲུབ་ཀྱིས། ཞལ་འཛུམ་པ་དང་བཅས་སྨྲས་པ། འགྲིག་ད་འགྲིག་ཅེས་གྲུབ། དེས་ན་ང་ཚོས་ལམ་འདི་ལ་བྱང་ཆུབ་ཀྱི་ལམ་ཞེས་འདོགས་ཀྱི་ཡིན། ང་རང་ཡང་མིང་དེ་ལ་ཧ་ཅང་དགའ། བྱང་ཆུབ་ཀྱི་ལམ་འདིས་མཐར་ཐུག་གི་བྱང་ཆུབ་ཏུ་ཁྲིད་ཐུབ། ཅེས་གསུངས། དེ་ཙ་ན་ལེགས་སྐྱེས་མས་ལག་ཟུང་ཐལ་མོ་སྦྱར་བཞིན་བཀའ་འདྲི་ཞུ་ཆོག་པའི་དགོངས་པ་ཞུས་ཏེ་སློབ་དཔོན་ཁྱེད་ནི་གོ་རྟོགས་ཡོངས་སུ་སད། སད་པའི་སྐྱེས་བུ་ཞིག་ཡིན་པ་ཙམ་དུ་མ་ཟད་གཞན་གྱི་རྒྱུད་ལ་གོ་རྟོགས་ཇི་ལྟར་སྤེལ་དགོས་མིན་སྟོན་མཁན་ཡང་ཡིན་པས་ན། ང་ཚོས་ཁྱེད་ལ་སངས་རྒྱས་ཞེས་ཞུས་ན་འགྲིག་གམ། ཞེས་ཞུས་པར་གཞོན་ནུ་དོན་གྲུབ་ཀྱིས་ཞལ་བཞེས་ཀྱི་དབུ་འགུག་ཙམ་གནང་སྟེ། མིང་འདི་ངའི་ཡིད་ལའང་ཧ་ཅང་འཐད་པོ་བྱུང། ཞེས་གསུངས། ལེགས་སྐྱེས་མའི་མིག་ཟུང་ལས་འོད་སྣང་འཚེར་བཞིན་མུ་མཐུད་ཞུ་དོན། སྤྱིར་ན་སངས་ཞེས་པའི་དོན་ནི། མ་ག་དྷའི་སྐད་དུ། བུ་དྷ་ཡིན་ཞིང་སངས་རྒྱས། སངས་རྒྱས་ཟིན་པའི་གང་ཟག་ལ། མ་ག་དྷའི་སྐད་དུ། བུ་དྷ་ཧ་ཟེར་བས་ན། ང་ཚོས་ཁྱེད་ལ་བུ་དྷ་ཧའམ་སངས་རྒྱས་བཅོམ་ལྡན་འདས་ཞེས་ཞུ་གི་ཡིན། ཞེས་ཞུས་པ་གཞོན་ནུ་དོན་གྲུབ་ཀྱིས་ཞལ་བཞེས་གནང་བས་ཕྲུ་གུ་ཚོ་དགའ་ཞིང་མགུ་བར་གྱུར། དེ་ནས་ཕྲུ་གུ་ཚོའི་ཁྲོད་ཀྱི་ལོ་ན་ཆེ་ཤོས་དེ་ལོ་བཅུ་བཞིར་སོན་པའི་ན་ལ་ཀས། སངས་རྒྱས་ལ་ཞུས་པ་བཅོམ་ལྡན་འདས། ང་ཚོས་ཁྱེད་ཀྱི་དྲུང་ནས་བྱང་ཆུབ་ཀྱི་ལམ་ལ་བརྟེན་པའི་གསུང་ཆོས་ཐོབ་པར་ཧ་ཅང་སྤྲོ་བ་བརྟས། ཁྱེད་ཀྱིས་འདས་པའི་ཟླ་བ་དྲུག་གི་རིང། པི་པ་ལའི་ཤིང་སྡོང་འོག་ནས་སྒོམ་སྒྲུབ་ཀྱི་ཉམས་ལེན་ཇི་ལྟར་གནང་མིན་དང། མདང་དགོང་ཁྱེད་ཀྱིས་བླ་ན་མེད་པའི་ཡེ་ཤེས་མངོན་དུ་བྱས་པ་སོགས་ཀྱི་གནས་ཚུལ་ཚང་མ་ལེགས་སྐྱེས་མས་ང་ལ་བཤད་བྱུང། བཅོམ་ལྡན་འདས། པི་པ་ལའི་ཤིང་སྡོང་འདི་ནི། ཚང་ཚིང་འཁྲིགས་པའི་ནགས་ཀླུང་ན། ཆེས་ཡིད་དུ་འོང་བའི་ཤིང་སྡོང་གཅིག་པོ་དེ་ཡིན་པས་ང་ཚོས་ཤིང་སྡོང་འདི་ལ་བོ་དྷི་ཤིང་ངམ་བྱང་ཆུབ་ལྗོན་ཤིང་ཞེས་བཏགས་ན་འགྲིག་གམ། བོ་དྷི་ཞེས་པ། ཚིག་འདི་སྤྱིར་བཏང་བུ་དྷ་ཞེས་པ་དང་གཅིག་མཚུངས་ཡིན་པས། དེའི་གོ་དོན་ནི་བྱང་ཆུབ་པ་ལ་ཟེར། ཞེས་ཞུས་པར། བཅོམ་ལྡན་འདས་ཀྱི་ཐུགས་ཡིད་རབ་ཏུ་དགྱེས་ཤིང་འཐད་པའི་བརྡ་ལ་དབུ་འགུགས་ཙམ་གནང་ངོ། བཅོམ་ལྡན་འདས་ཀྱིས་སྐབས་དེའི་ཕྲུ་གུ་ཚོ་དང་ལྷན་འཛོམས་ཀྱི་དུས་སུ། ཐར་ལམ་དང། ཁོང་རང་ཉིད་ཐ་ན། རླབས་ཆེན་གྱི་ལྗོན་ཤིང་དང་བཅས་པར། དེ་ལྟ་བུའི་ཁྱད་འཕགས་དམིགས་བསལ་གྱི་མིང་ཞིག་ཐོགས་རྒྱུའི་ཚོད་དཔག་ཙམ་ཡང་གནང་མྱོང་མེད་དེ་ཙམ་ན་དགའ་སྟོབས་མས་ལག་གཉིས་ཐལ་མོ་སྦྱར་ཏེ་ཞུས་པ། ད་མུན་རུབ་མུན་རུབ་ལ་ཉེ་བས་ང་ཚོ་རང་ཁྱིམ་དུ་ལོག་རན་སོང་ཡང་ང་ཚོས་ཉིད་ཀྱི་གསུང་ཆོས་མང་ཙམ་མཉན་ཕྱིར་མི་འགྱང་བར་ཁྱེད་ཀྱི་དྲུང་དུ་བཅར་གྱི་ཡིན། ཞེས་ཞུས་ཏེ་ཕྲུ་གུ་རྣམས་ཡར་ལངས་ནས་སོ་སོའི་ལག་ཟུང་གིས་མེ་ཏོག་པད་མའི་ཐེའུ་ལྟར་ཐལ་མོ་སྦྱར་ཏེ་སངས་རྒྱས་བཅོམ་ལྡན་འདས་ལ་ཐུགས་རྗེ་ཆེ་ཞུས། ཞུས་རྗེས། དགའ་སྤྲོས་ཁེངས་པའི་བྱེའུའི་ཁྱུ་ཚོགས་ཤིག་འཕུར་བ་དང་མི་གཉིས་པར་གཏམ་གླེང་མཚམས་མི་ཆད་པར་ཤོད་བཞིན་རང་ཁྱིམ་ཕྱོགས་སུ་ལོག་སོང་བར་བཅོམ་ལྡན་འདས་དགྱེས་བཞིན་བཞུགས་སོ། དེ་ནས་བཅོམ་ལྡན་འདས་ཀྱིས་ཐར་ལམ་གང་འདྲ་ཞིག་ལ་བརྟེན་ནས་ཐམས་ཅད་མཁྱེན་པའི་ཡེ་ཤེས་ཀྱི་ས་བོན་འདེབས་དགོས་མིན་སྐོར་ལ་དགོངས་བཞེས་གནང་རྒྱུ་དང་གཞན་ཡང་རང་ཉིད་ཀྱི་ལམ་བསྒོམ་པ་ལ་བརྟེན་ནས་མངོན་དུ་བྱས་པའི་མཐར་ཐུག་པའི་ཞི་བདེ་ལ་ལོངས་སུ་སྤྱོད་རྒྱུ་སོགས་མདོར་ན་དུས་ཀྱི་ཁྱད་པར་ལ་གཟིགས་ཆེད་དུས་ཡུན་རིང་ཙམ་བར་དུས་ཡུན་རིང་ཙམ་བར་ནགས་ཁྲོད་དེར་བཞུགས་རྒྱུའི་ཐུགས་དམ་མཛད་དོ། ལགས་སོ། ལེའུ་བཅུ་དགུ་པ་དུ་གསོལ་སོང།